ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་ཕར་ཆེར་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཉེ་དུས་ཨ་མི་རི་ཀར་བཅའ་སྡོད་བྱེད་མཁན་གྱི་རྒྱ་ནག་གཞུང་ཚབ་ཆེན་པོ་ཆིང་ཀང་གིས་ཨ་རིའི་གསར་ཤོག་ཆེ་ཤོས་གྲས་ཡིན་པའི་ཝཱ་ཤིང་ཏོན་ཕོ་སི་ཐོ་ལ་ཆེད་རྩོམ་ཞིག་སྤེལ་ནས་ཐའེ་ཝན་ནི་ལོ་གཅིག་སྟོང་བརྒྱད་བརྒྱའི་གོང་ནས་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཤིག་ཆགས་ཟིན་པ་རེད་ཅེས་བརྗོད་ཡོད་པ་རེད། བྱས་ཙང་དེ་རིང་ང་ཚོའི་བར་གྱི་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཐའེ་ཝན་དང་རྒྱ་ནག་གི་ལོ་རྒྱུས་ཀྱི་འབྲེལ་བའི་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་གི་ཡིན། ད་ད་རེས་ཁ་སང་ཐའེ་ཝན་གྱི་གནས་ཚུལ་དེ་ཡིན་ན་ཛ་དྲག་ཆེན་པོ་དང་དེ་འདྲ་ཆགས་ཡོད་ཙང་རྒྱ་ནག་གཞུང་གིས་དྲིལ་བསྒྲགས་བྱེད་ཡག་དེ་ཞེ་དྲག་ཤུགས་ཆེར་འགྲོ་གི་འདུག་ངས་ད་ལྟ་ངོ་སྤྲོད་ཞུས་པ་ནང་བཞིན་བྱས་ཉེ་དུས། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལ་ཡང་བཅའ་སྡོད་བྱེད་མཁན་གྱི་རྒྱ་ནག་གཞུང་ཚབ་ཆེན་མོ་ཆིང་ཀང་གིས་ཨ་མི་རི་ཀའི་གསར་ཤོག་ཝཱ་ཤིང་ཏོན་ཕོས་ཊི་སྒང་ལ་ཡང་དམིགས་བསལ་གྱི་ཆེད་རྩོམ་ཅིག་སྤེལ་རྗེས་དེའི་ནང་ལ་ཡང་ད་སྐད་ཆ་མང་པོ་བཤད་བཞག་དོན་དག་རེ་གཅིག་དེ་ཡིན་ན། ལོ་གཅིག་སྟོང་བརྒྱད་བརྒྱའི་གོང་ནས་ཡིན་ན་ཐའེ་ཝན་དེ་ཡིན་ན་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་མངའ་ཁོངས་ཆགས་ཟིན་པ་རེད་ཟེར་བྱེད་ཀྱི་སྐད་ཆ་ཞིག་འདུག་བྱས་ཙང་འདི་ལ་ཡང་ད་རེས་ཁ་སང་འདྲ་པོ་ལ་ཡང་དབྱིན་ཇིའི་ཐོག་ལ་ཡོད་པའི་ད་དྲ་ལམ་གྱི་གླེང་བརྗོད་པ་དང་དེ་འདྲའི་མང་པོ་ཅིག་བཤད་མ་སོང་ཡིན་ནའི་རྒྱ་མིའི་ནང་ལོགས་ལ་ཡ། ད་འདིའི་སྐོར་ལ་ཡང་དངོས་གནས་དེ་ཚོ་ཡིན་མེད་བདེན་པ་ཡིན་མེད་དང་འདི་སྐོར་ལ་ཡང་བགྲོ་གླེང་མང་པོ་བྱེད་ཀྱི་འདུག་བྱས་ཙང་དེ་རིང་ང་ཚོའི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང། ཐའེ་ཝན་དང་རྒྱ་ནག་གི་ལོ་རྒྱུས་ཀྱི་འབྲེལ་བའི་སྐོར་ལ་ཡང་ད་གླེང་སློང་རོབ་ཙམ་དང་ངོ་སྤྲོད་རོབ་ཙམ་ཞུས་ན་བསམ་བསམ་རེ་ཞིག་བྱུང། རྒྱུན་དུ་ང་རང་ཚོ་བོད་པའི་ངོས་ནས་བཤད་པ་ཡིན་ན་ད་ང་ཚོ་བོད་དང་རྒྱ་ནག་དེ་དེ་ཐ་དད་ཞེ་པོ་ཅིག་ཡིན་པ་དང་ད་མི་རིགས་དང་སྐད་ཡིག་དང་ད་ཅི་ཞེ་པོ་ཅིག་ལོགས་ཀ་སོང་ཙང། ཅིག་བོད་སྔ་མོ་རང་བཙན་རེད་ཟེར་འདི་ལབ་དུས་ཙམ་པ་སེམས་ནང་ལོགས་ལ་ཡ་ལམ་སང་ད་ད་མི་རྒྱ་མི་ཚོའི་སེམས་པའི་ནང་ག་རེ་འཁོར་གི་ཡོད་ན་མེད་ན་ང་རང་ཚོ་བོད་པའི་ནང་ལོགས་ལ་ད་འདི་གོ་བདེ་པོ་ཞེ་པོ་ཅིག་དང་ཨ་ད་ཤེས་བདེ་པོ་ཞེ་པོ་ཅིག་འདི་འདི་ཡིན་ཤག་ཤག་ཅིག་ཡོད་རེད་པ་ད་ཡིན་ནའི་ང་རང་ཚོ་བོད་པ་ཚོའི་ངོས་ནས་བཤད་ནའི་ངའི་ཚོར་སྣང་འདི་བྱུང། ཐའེ་ཝན་སྐོར་བཤད་དུས་ཐའེ་ཝན་ད་ད་རང་བཙན་བྱེད་དགོས་རེད་ཟེར་འདི་ཕལ་ཆེར་བོད་པ་མང་ཆེ་ཁོ་རང་བཙན་བྱེད་དགོས་རེད་རྒྱ་མི་འོག་བསྡད་འདི་ཆོ་ཡོད་མ་རེད་ཅེས་སེམས་པའི་ནང་ལོགས་ལ་ཡ། ཚོར་སྣང་འདི་འདྲ་སྐྱེ་གི་ཡོད་ཀྱི་རེད་ཡིན་ནའི་འདི་དང་དུས་མཚུངས་བྱས་ད་ད་ལྟ་ཕ་གིའི་ཐའེ་ཝན་ལ་ཡོད་པའི་མི་མང་ཆེ་ཅིག་རྒྱ་སྐད་རྒྱབ་ད་རྒྱ་མིའི་བཟོ་ལྟ་ཕྱིན་སོང་ཙང་སེམས་པའི་ནང་ལོག་ལ་ཡ། སྔ་མོའི་ལོ་རྒྱུས་ཐོག་ལ་ཡ་ཐའེ་ཝན་དེ་རྒྱ་ནག་གི་ཆ་ཤས་ཡིན་མེད་ཟེར་དེའི་ལྟ་ཚུལ་ཐོག་ལ་ཡང་ན་མང་ཆེ་བསམ་བློ་འཁོར་གི་ཡོད་མ་རེད་སེམས་པའི་ནང་ལོགས་ལ་ཡ་ད་སྤྱིར་བཏང་གི་བསམ་ཚུལ་ཅིག་འཁོར་བ་དེ་ལྟ་སྟངས་བྱས་ན་ད་ཕལ་ཆེར་ལོ་རྒྱུས་ཐོག་ལ་ད་ཕ་གིའི་ཐའེ་ཝན་ཅེས་ད་རྒྱ་མིའི་ཁོངས་ཡིན་པའི་བཟོ་ལྟ་ད་རྒྱ་མི་ད་ད་མང་ཆེ་ཕ་གིའི་རྒྱ་མི་བསྡད་ཡོད་ཙང་དེ་འདྲས་ཀྱི་ཚོར་བ་ཕལ་ཆེར་ཡོད་མཁན་དེ་མང་པོ་ཞེ་དྲག་འདུག་བསམ་གྱི་འདུག་ད་ཡིན་ན་དོན་དངོས་ཐོག་ལ་ཡ་ཐའེ་ཝན་དང་རྒྱ་ནག་གི་ལོ་རྒྱུས་ཀྱི་འབྲེལ་བ་འབྱོར་བ། འདི་ཡིན་ནའི་ལས། ཞེ་དྲག་གི་རྙོག་དྲ་ཚ་པོ་ཡོད་རེད་ལ་གཅིག་བྱེད་དུས་མཚམས་མཚམས་ཁ་ཤས་ལ་ཡ་ང་རང་ཚོ་བོད་པ་དང་འདྲ་པོ་ཞེ་དྲག་ཡོད་རེད་དེ་འདི་སྔ་མོ་ནས་ཕ་གིའི་ཐའེ་ཝན་འདི་རྒྱ་ནག་ཁོངས་དང་རྒྱ་མི་འདི་གའི་ཕ་གིའི་བསྡད་མྱོང་ས་ཆ་ཅིག་རྩ་བ་ཉིད་ནས་མ་རེད་བྱས་ཙང། འདི་ལ་ཡང་ངས་ཅིག་དེ་རིང་འདྲ་པོ་ལ་ཡག་ད། ལོ་རྒྱུས་ཀྱི་དེབ་དང་དེ་འདྲའི་ཐོག་ལ་ཡག་འཁོད་ཕྱོགས་དེ་ཚོ་ངས་རོབ་ཙམ་ཞིག་ངོ་སྤྲོད་ཞུས་ན་བསམ་བསམ་རེ་དྲན་བྱུང། ད་ཕལ་ཆེར་དེ་རིང་དེ་ཆིང་ཀང་གིས་ལོ་གཅིག་སྟོང་བརྒྱད་བརྒྱའི་གོང་ནས་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི། མངའ་ཁོངས་གཅིག་ཡིན་ས་གཅིག་ལབ་དགོས་ཅིག་ལོ་ཆིག་སྟོང་བརྒྱད་བརྒྱ་ས་གཅིག་ཚིག་གཅིག་བེད་སྤྱོད་བཏང་དགོས་བྱུང་བ་འདི་ཚོད་དཔག་བྱས་པ་ཡིན་ན། སྤྱི་ལོ་ཉིས་བརྒྱ་སུམ་ཅུའི་སྐབས་ལ་ཡང་ད་སྐབས་དེ་ཡིན་ན་རྒྱ་ནག་ད་ད་ལྟ་རྒྱ་ནག་ལབ་ན་འགྲིག་མི་འདུག་འོ་ན་ཤེས་ད་འདི་སྐབས་ལ་ཡང་རྒྱ་ནག་གས་མ་རེད་ད་ག་ད་ད་ལྟའི་རྒྱ་ནག་ས་ཆ་ཡོད་ས་འདིའི་ས་ཆ་གཙོ་བོ་འདི་ཚོའི་ནང་ལོགས་ལ་ཡང་རྒྱལ་ཁབ་གསུམ་ཆགས་བསྡད་ཡོད་རེད་ཕལ་ཆེན་བོད་ནང་ལོགས་ལ་ཡང་འཚར་ལོངས་བྱུང་མཁན་མང་ཆེ་གཅིག་གིས་ད་སང་གོ་ཡན་ཡི་ཞེས་བྱས་སྔ་མོ་གཅིག་རྒྱ་མིའི་སྒྲུང་བོད་ཡིག་ནང་ལོགས་ལ་བསྒྱུར་ཡོད་རེད་བྱས་ཙང་མང་པོ་ཞིབ་ཕྲ་ཤེས་ཀྱི་ཡོད་ཀྱི་རེད། དེ་སྐབས་དེ་ཡིན་ན་རྒྱལ་ཁབ་གཙོ་བོ་རེད་བྱས་གསུམ། ད་ད་ལྟའི་རྒྱ་ནག་གི་ས་ཆ་དེ་དེ་མ་རེད་དེ་ལས་སྣེ་ད་རྒྱ་ནག་གི་གཙོ་བོ་ཡོད་སའི་ས་ཆ་དེ་ཚོ་རེད། དེ་ཆགས་པའི་སྐབས་དེ་ཡིན་ན། སྤྱི་ལོ་ཉིས་བརྒྱ་སུམ་ཅུ་ཟེར་ཞིག་སྐབས་དེ་རེད། དེ་སྐབས་དེ་ཡིན་ན་རྒྱལ་ཁབ་གསུམ་ནང་ལོགས་ནས་ཝུ་གོ་ཟེར་མཁན་ཅིག་ད་རྒྱལ་ཁབ་དེའི་ཨ་ནི་གོང་མ་སུན་ཆོན་ཟེར་མཁན་དེ།

ངས་ད་ལྟ་ཞུས་པ་ནང་བཞིན་དེ་ཡི་ཀྲོའུ་ཟེར་མཁན་དེ་ཐའེ་ཝན་ཡིན་པ་ད་ངེས་པ་ཡོད་མ་རེད་ལ། ཕ་གིར་སླེབས་ནས་ཡི་ཀྲོའུ་ག་རེ་བྱས་ཡོད་མེད་དང་ཡི་ཀྲོའུ་དབང་སྒྱུར་བྱས་ཡོད་མེད་དང་ཁོ་ཚོ་ཕ་གིར་དམག་མི་མུ་མཐུད་བསྡད་ཡོད་མེད་དང་དེ་འདྲའི་རྩ་བ་ཉིད་ནས་འཁོད་ཡོད་མ་རེད་ད་ག་འདྲ་ལོ་རྒྱུས་ཁག་ལ་ཡང་དེ་འདྲས་སུ་འདིར་ཅིག་ཚིག་གཉིས་ཤིག་འཁོད་ཡོད་རེད་ད་ག་འདྲ་ཕལ་ཆེན་གཞི་དེ་བཞག་ཡོད་ས་རེད་ད་ཕལ་ཆེན་ཆིན་ཀང་གིས་ལོ་ཆིག་སྟོང་བརྒྱད་བརྒྱའི་གོང་ནས་ཡིན་ན་ཐའེ་ཝན་དེ་རྒྱ་ནག་གི་མངའ་ཁོངས་ཡིན་ས་དེ་ད་དེ་འདྲས་བཤད་ཀྱི་བསྡད་དགོས་བྱུང་ད་མི་སྔ་མོ་ཡུ་རོབ་ཀྱི་འདྲ་བ་རྒྱལ་ཁབ་སོ་སོ་ཞུ་བ་འདི་ནི་སྔ་མོ་ས་ཆ་ཐག་རིང་པོ་ཞུ་བ་འདི་ལས་ཐེངས་གཅིག་ཅིག་ཕྱིན་སྐྱོད་འདི་ཡོང་གི་རེད་ད་དེ་ཚོ་གང་གི་ལོ་སོ་སོའི་ས་ཁོངས་ཡིན་ཟེར་འདི་འདྲ་ཡོང་ཡ་ཡོང་གི་མ་རེད་ང་རང་ཚོ་དཔེར་ན་ཆ་བཞག་ན་བཙན་པོའི་སྐབས་དང་བ་ད་ལི་ཡུལ་དེ་འདྲ་ཞེ་པོ་ཅིག་ཐག་རིང་པོ་ཕྱིན་པའི་འདི་བྱུང་ཡོད་རེད་དེ་གང་ང་ཚོའི་བོད་ས་ཁོངས་ཡིན་ཟེར་བྱས་ལབ་ན་མི་གད་མོ་ཤོར་གི་རེད་དེ་འདི་གསུབ་ཐུར་བཤད་བྱས་ཡིན་ན་རྩ་བ་ཉིད་འདི་གང་འདྲ་གཞི་བཞག་ཡ་མེད་འགྱོ་ཅིག་རེད་དེ་འདྲ་བྱས་བྱས་ད་ཐའེ་ཝན་ས་ཁུལ་ཕ་གི་གླིང་ཕྲན་དག་གི་ད་ལྟའི་གླིང་ཕྲན་འདི་སྔ་མོ་ནས་མི་ཡོད་རེད། མི་ཡོད་བྱས་བྱས་མི་དེ་ཚོ་ཡིན་ན། ཞི་བདེ་རྒྱ་མཚོའི་གླིང་ཕྲན་མང་པོ་ཡོད་རེད་དེ་ཚོའི་སྒང་གི་མིའི་རིགས་རྒྱུད་དེ། མི་གཅིག་གདོང་ནག་པོ་ཅིག་ནག་པོ་བྲེ་བྲེ་བྱས་ཨ་ནི་ཁ་སྤུ་མང་པོ་ཡོད་མཁན་དེ་ཡོང་གི་འདུག་གས་འདིའི་རིགས་དེ་ཁོང་ཚོའི་ཕ་གིའི་ས་ཁུལ་དེ་སྒང་དེ་ཡོད་ས་རེད། ད་དངོས་གནས་ཕ་གིར་ཕྱི་ནས་མི་ཕྱིན་བྱས་ཕ་གིར་བསྡད་ཡག་གི་དུས་ཚོད་བྱུང་བ། ད་དེའི་དངོས་གནས་བྱས་ན་དུས་རབས། བཅུ་དྲུག་པའི་སྐབས་ལ་ཡ། འདི་ཕོར་ཅུ་ཀིས་ཉིད་དེ་ཚོང་པ་དེ་འདྲས་དང་ཨ་ནི་ད་མྱུལ་ཞིབ་བྱེད་གར་འགྲོ་མཁན་ཡོད་རེད་རྒྱ་མཚོ་སྒང་ལ་ཡ་དེ་འདྲས་ཕ་གིར་ཕྱིན་བྱས་ཨ་ནི་ཐའེ་ཝན་ལ་ཡ་བསྡད་བྱས་ཕ་གིར་གཞིས་ཆགས་བྱས། དངོས་གནས་བྱས་ན་རྒྱ་མི་མ་སླེབས་གོང་ནས་ཡུ་རོབ་ཀྱི་ཕོར་ཅུ་གྷལ་དེ་ཚོ་ཕ་གིར་སླེབས་བྱས་ཨ་ནི་ཐའེ་ཝན་གཞིས་ཆགས་བྱས་པ་མ་ཟད་ཡིན་ན་ཐའེ་ཝན་ཁོ་རང་ཚོའི་མི་སོ་སོའི་དོན་མིན་ཐའེ་ཝན་གྱི་ས་ཆ་དེ་ཡ་འདི་གླིང་ཕྲན་དེ་ལ་ཡ་མིང་བརྗོད་ཀྱིས་དེ་ལས་ཕྱིའི་མི་ཡོང་བྱས་མིང་བཏགས་པ་དང་པོ་དེ་ཡིན་ན་ཕོར་ཅུ་གྷལ་གྱིས་བཏགས་བྱས་ཡིན་ན Formosa ཟེར་བྱས་བཏགས་པ་རེད Formosa ཟེར་དུས་ཙམ་པ་ཕལ་ཆེན་ཧ་ཅང་མཛེས་སྡུག་ལྡན་པའི་ཡིན་ན་གླིང་ཕྲན་ཟེར་ཅིག་གོ་གི་ཡོད་ས་རེད། དེ་འདྲས་ཀྱི་ཕོར་ཅུ་གྷལ་ཕ་གིར་བསྡད་སྒོ་རོ་ཕྱིན་མཐའ་ནས་ཨ་འདི་ནས་ཡིན་ན་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་བཞི་སོ་ད་བ་ལ་ཡ། ད་ཧོ་ལན་གྱི་ཚོང་པ་དེ་འདྲས་ད་འདི་སྐབས་དེ་ཚོང་པ་དང་གཞུང་གི་དམག་མི་ཟེར་དེ་གཅིག་གི་འདྲེས་མ་འདྲ་ཅིག་ཆགས་བསྡད་པ་རེད་དཔེར་ན་ཆ་བཞག་ན་རྒྱ་གར་ལ་ཡ་ཨིན་ཇིས་ཟིན་པའི་སྐབས་དེ་ཡིན་ན་དང་པོ་དེ་ཟིན་མཁན་དེ་ཚོ་ཡིན་ན་ཨིན་ཇིའི་གཞུང་དམག་ཡིན་ན་ད་ག་འདྲ་ཚོང་པ་ཡིན་ན་དེ་འདྲས་གསལ་པོ་མེད་འགྱོ་འདི་དཔེར་ན་ཆ་བཞག་ན East Indian Company། ཟེར་གྱི་འདུག་གས། འདི་བཟོ་ཚོང་ལས་ཁང་ཆེན་པོ་ཞིག་བྱས་ད་ད་ག་རང་བཟོ་ཚོང་ལས་ཁང་འདི་ལ་དམག་མི་དང་འདི་ཡོད་རེད་ཕི་གས་རྒྱ་གར་ཟིན་བྱས་ད་ཟིན་ཡས་དང་པོ་དེ་རེད་བ་ད་ག་ནང་བཞིན་ཡིན་ན་ཧོ་ལན་ལའི། Holland། ཤར་ཕྱོགས་ཀྱི་བཟོ་ཚོང་ལས་ཁང་ཟེར་མཁན་ཅིག་ཡོད་རེད་བྱས་ད་འདི་ཡི་ཕི་གས་ཕྱིན་བྱས་ཡིན་ན་དངོས་གནས་ཕི་གས་ཐའེ་ཝན་ལ་ཡ་ཕྱིན་པ་མ་ཟད་ཕི་གས་ཡ་འཛིན་སྐྱོང་གི་ད་ལས་ཁུངས་བཟོ་རེད་དེ་ཚོ་བཙུགས། བྱས་རྗེས། ཨ་ཕི་ཀ་ཚོང་རྒྱག་དགོས་ཚོ་ད་ཁོང་ཚོ་འགྲོ་ཡ་མི་དགོས་ཚོ་འདི་བྱས་སྐབས་དེ་ཡིན་ན་མང་ཆེ་ཚོང་རེད་ཚོང་སོང་ཙང་ད་ཕི་ཀའི་ལས་ཀ་བྱེད་ཉན་དགོས་དུས་ཨ་ནི་ཧོ་ལན་གྱིས་ཡིན་ན་རྒྱ་ནག་གི་ད་ཧྥུ་ཅན་ད་འདི་རྒྱུད་ཀྱི་མཚོ་རྒྱུད་འདི་ལ་ནས་མི་ཞེ་པོ་ཅིག་རྒྱ་མི་མང་པོ་ཞེ་པོ་ཅིག་ཐའི་ཝན་གྱི་ད་འདི་ལ་གླིང་ཕྲན་ཅིག་ཡོད་རེད་བ་འདི་ལ་ཡ་ཁྲིད་བྱས་ད་དེའི་རྒྱ་མི་འདི་ཚོ་ད་མི་ཚོ་དང་པོ་དེ་ཚོ་སླེབས་ཡག་དེ་ཚོ་ཕལ་ཆེར་འགོ་དེ་དུས་ཚུགས་ཡོད་ས་རེད་འདི་འདྲ་སོང་ཙང་བསམ་བློ་བཏང་བ་ཡིན་ན་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་གཉིས་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་བར་ད་ལ་ཧོ་ལན་གྱིས་ཟིན་བྱས་ལོ་སུམ་ཅུ་སོ་བརྒྱད་ཟིན་བྱས་བསྡད་པ་རེད་འདིའི་དུས་ཚོད་ཅིག་ཙམ་པ་དངོས་གནས་བྱས་ན་ཡུ་རོབ་ཀྱི་མི་རིགས་དཀར་པོ་དེ་ཚོ་ད་ལྟའི་ཨ་མི་རི་ཀ་ལ་ཡང་དང་པོ་ཡོང་ཡག་གི་དུས་ཚོད་དེ་ཚོ་འདྲ་པོ་ཅིག་རེད་འདུག་ད་ང་ཚོས་འདི་བསམ་གྱི་ཡོད་རེད་བ་ཨ་མི་རི་ཀ་དེ་ཚོ་རྦད་དེ་གསར་པ་རེད་ཡུ་རོབ་ཀྱི་གང་ལྟར་མི་དཀར་པོ་དེ་གར་སླེབས་ནས་གཞི་ནས་འདི་ཆ་འཇོག་རེད་ཅེས་སེམས་ཁོག་ར་ད་ག་ནང་བཞིན་ཐའི་ཝན་དེ་སྔ་མོ་སྔ་མོ་ནས་རྒྱ་ནག་ཁོངས་ཡིན་མདོག་འདི་ཁ་ཁ་མ་རེད་ད་རྒྱ་མི་སླེབས་ཡག་གི་དུས་ཚོད་དེ་ཕལ་ཆེར་མི་རིགས་དཀར་པོ་དེ་ཚོ་དེ་ཨ་མི་རི་ཀར་སླེབས་དང་དུས་ཚོད་ད་གང་ལྟར་སྤྱིར་བཏང་བྱས་ན་འདྲ་པོ་འདྲ་པོ་བཟོ་འདྲ་ཅིག་དེ་སླེབས་ཡག་གི་རྒྱུ་མཚན་དེ་ཁོ་རང་རྒྱ་མི་ཡོང་རྒྱུ་མ་རེད་མང་ཆེ་བྱས་ན་ཧོ་ལན་གྱིས་ཚོང་དང་ལས་ཀ་བྱེད་མཁན་ཆེད་དུ་ཡིན་ན་ཁྲིད་ཡོང་རྒྱུ་འདི་རེད་ཤག་མཐའ་མ་དེ་ཡིན་ན་ད་ཧོ་ལན་གྱིས་ཕི་ཀ་ཡ་འཛིན་སྐྱོང་བྱེད་ཡག་དེ་མཇུག་སྒྲིལ་ཡག་དེ་ལོ་སུམ་ཅུ་སོ་བརྒྱད་རྗེས་ལ་ཡིན་ན་གཅིག་སྟོང་དྲུག་བརྒྱ་དྲུག་ཅུ་རེ་གཅིག་ཕྱིན་བསྡད་ཡོད་ད་དེའི་སྐབས་དེ་ཡིན་ན་རྒྱ་ནག་ནང་ལོགས་འགྱུར་ལྡོག་ཞེ་པོ་ཕྱིན་ཡོད་རེད་རྒྱ་ནག་གི་མིང་རྒྱལ་རབས་དེ་རྦད་དེ་མན་ཇུའི་ཨོན་བྱང་ཕྱོགས་ནས་མར་ཡོང་བྱས་ཡིན་ན་མིང་རྒྱལ་རབས་དེ་མེད་པ་བཟོས་བཟོས་ཚར་བའི་རྗེས་ལ་ཡིན་ན་ད་རྒྱ་ནག་རྒྱལ་ཁབ་མང་ཆེ་གཅིག་ལ་ཡང་ཡིན་ན་མན་ཇུས་དབང་བསྒྱུར་བྱས་བྱས་ད་མན་ཇུས་དབང་བསྒྱུར་བྱས་པའི་སྐབས་དེ་ཡིན་ན་ཆིང་རྒྱལ་རབས་དམག་མི་སླེབས་ཚར་ན་ཡང་རྒྱ་ནག་ས་ཁུལ་མང་པོའི་ནང་ལོགས་ལ་ཡང་ད་དུང་མིང་རྒྱལ་རབས་ཀྱི་འདི་དམག་དཔོན་འདི་དང་དམག་མི་འདི་གཏོར་ཟོར་ལྷག་རྒྱུ་འདི་ངོ་རྒོལ་བྱེད་མཁན་འདི་མང་པོ་ཡོད་རེད་འདི་ཚོའི་ནང་ལོགས་ནས། སྐད་གྲགས་ཆེ་ཤོས་རེད་ད། ཧྥུ་ཅན་དང་དེའི་རྒྱ་ནག་ལྷོ་ཕྱོགས་ལ་ཡོད་པའི་ཡིན་ན་ཀྲིན་ཁྲིན་ཀུང་ཟེར་མཁན་ཅིག། ཁོ་ལ་ད་དམག་དཔུང་ད་དུང་ཁོ་རང་ཆེན་པོ་ཡོད་ས་རེད། ད་མན་ཇུ་དང་དམག་རྒྱབ་རྒྱབ་རྒྱབ་རྒྱབ་ཨ་གཞུག་གུ་དེ་ད་མན་ཇུ་ཁ་ཐུབ་ཡ་མེད་དུས་ཙམ་པ། ཨ་ནི་ཁོ་ཚོ་གྲུ་གཟིངས་བསྡད་བྱས་ཡིན་ན་ད་ལྟ་ཕི་ཁའི་རྗེས་ལ་ཡ་བཞི་བཅུ་ཞེ་དགུ་ལོར་ཡ་ཅང་ཅེ་ཧྲི། ཕི་ཁའི་ཡ་ཐའེ་ཝན་ལ་བྲོས་ཕྱིན་པ་བཞིན་བྱས་ཡིན་ན་ཨ་ཀྲིན་ཁྲིན་ཀུང་གིས་དམག་མི་དེ་གའི་ཁྲིད་བྱས་ཡིན་ན་ཐའེ་ཝན་ལ་བྲོས་ཕྱིན། བྲོས་ཕྱིན་བྱས་ཕི་ཁའི་གླིང་ཕྲན་སྒང་ལ་ཡོད་པའི་ཨ་ནི་ཧོ་ལན་གྱི། མི་འདི་གས་དེ་ད་ཁོ་ཚོ་མང་ཆེ་ཚོང་པ་རེད་འདི་འདྲ་དམག་མི་མ་རེད་བ་འདི་འདྲ་སོང་ཙང་དམག་རྒྱབ་འདི་གས་གཏོར་བྱས་ཡིན་ན་ཨ་ཀྲེན་ཁྲང་ཀུང་གིས་ད་ཕི་གས་དངོས་གནས་ཐའེ་ཝན་རང་ཟིན་པ་རེད་ད་ཟིན་མཁན་དེ་འདི་རྗེས་ལ་ཡ་ཡིན་ན་རྒྱ་ནག་ད་ཡོད་རེད་བ་གློག་བརྙན་ད་མང་པོ་ཞེ་པོ་ཞེ་པོ་ད་ཐའེ་ཝན་རྦད་དེ་རྒྱ་ནག་གི་གཅིག་གྱུར་ཆེད་ཨ་ཀྲེན་ཁྲང་ཀུང་གིས་རྦད་ཟིན་བྱས་པར་བཤད་ཞེ་པོ་ཞེ་ད་དེ་རིགས་གས་སེ་ཕལ་ཆེར་བོད་ནང་འཚར་ལོངས་བྱུང་མཁན་ཚང་མ་ལོག་གས་གཟིགས་མྱོང་ཡོད་ཀྱི་རེད་འདི་ཚོའི་ག་རེ་ཟེར་ན་རྒྱ་ནག་དངོས་གནས་བྱས་ན་རྒྱ་ནག་གཅིག་གྱུར་བསམ་སྟངས་ནས་ནི་གཅིག་གྱུར་ངོ་རྒོལ་བྱེད་མཁན་གྱི་ངོ་ལོག་རྒྱག་མཁན་གྱི། ཨ་ནི་དམག་མི་གཅིག་གི་ཕི་ཀའི་བལ་ཕྱིན་ཡོད་རེད་མི་ཤེས་ཐའི་ཝན་འདི་རྒྱ་ནག་དང་གོང་བུ་གཅིག་གྱུར་བྱེད་ཡ་ཆེད་དུ་ཐུ་གཅིག་གྱུར་བྱས་བྱས་ཡས་ཕི་ཀའི་ཨ་ནི་དམག་རྒྱབ་འགྱོ་འདི་རྩ་བ་ཉིད་ནས་མ་རེད་ཀྲིན་ཁྲེང་ཀུང་ཕི་ཀའི་སླེབས་བྱས་ཐའི་ཝན་བསྡད་བྱས་ཡིན་ན་ལོ་མང་པོ་ཞིག་བསྡད་ཐུབ་པ་མ་རེད་ཁོ་ཕི་ཀའི་བསྡད་བྱས་ཕལ་ཆེར་ལོ་ཉི་ཤུ་རྩ་གྲངས་ཅིག་ལས་བསྡད་ཨ་ཡོད་འདིའི་རྗེས་ལ་ཡིན་ན་ད་ཆིང་རྒྱལ་རབས་དམག་སྟོབས་དེ་ཆེར་ཕྱིན་རྒྱ་ནག་ལ་དབང་སྒྱུར་བྱེད་ཡ་སྲ་བརྟན་དུ་དུ་ཕྱིར་ཕྱིན་གང་ག་བྱས་ཚར་བའི་རྗེས་ལ་ཡིན་ན་གཅིག་སྟོང་དྲུག་བརྒྱ། བརྒྱད་ཅུ་གྱ་གསུམ་སོགས་ལ་ཡང་ཁང་ཤི་གི་སྐབས་ལ་ཡང་ཐའེ་ཝན་ཕྱིན་བྱས་ཡིན་ན་ཀྲིན་ཁྲེང་ཀུང་ཁོའི་དམག་སྒར་ཚང་མ་གཏོར། གཏོར་བའི་རྗེས་ལ་ཡིན་ན་ཐའེ་ཝན་ལ་ཡང་ད་དབང་བསྒྱུར་བཟུང་བ་ར་ཅིག། ཐའེ་ཝན་ལ་ཡང་དབང་བསྒྱུར་བྱེད་ཡག་གི་དམིགས་ཡུལ་དེ་མན་ཇུའི་རྒྱལ་ཁབ་ཀྱི་ཆིང་གིས་ཡིན་ན་མངའ་ཁོངས་བྱེད་ཡག་ཆེད་དུ་རེད་མི་འདུག་དེའི་སྐབས་དེ་ཁང་ཤི་རང་གིས་གསལ་པོ་ཅིག་ལབ་ཡོད་རེད། ཐའེ་ཝན་ཟེར་མཁན་དེ་ཡིན་ན་ཅིག་ཡོད་ན་ལས་ཕན་ཐོགས་གང་ཡང་ཡོད་མ་རེད་མེད་ན་ལས་ང་ཚོར་ཁྱད་པར་མི་འདུག་ཟེར་ཡག་ཅིག་ཁོ་རང་གིས་ད་དཔེ་དངོས་གནས་རང་བཤད་མྱོང་ཡོད་རེད། བཤད་བྱས་ཡིན་ན་ད་ཕི་ཀའི། ཨ་ནི་གཙང་མ་བྱས་ཅིག་ཉར་བསྡད་དགོས་རྒྱུ་མཚན་དེ་ཡང་ད་ཀྲིན་ཁྲེང་ཀུང་ནང་བཞིན། ཨ་ནི་མན་ཇུའི། གོང་མ་ལ་ཡང་ངོ་རྒོལ་བྱེད་མཁན་གྱི་ཨ་ནི་ཇག་པ་ལ་སོགས་དེ་འདྲ་ཕི་ཀའི་མ་འགྲོ་ཡག་ཆེད་དུ་བྱས་བྱས་ཡིན་ན་ཕི་ཀའི་འཛིན་སྐྱོང་བཟོ་འདྲ་ཅིག། ལྷག་གེ་ལྷུག་གེ་ཞིག་བཙུགས་ཡོད་ས་རེད་ད་དེ་ཚོའི་དུས་ཚོད་དེ་ཚོ་གཅིག་བྱེད་ཙམ་པ། ཁང་ཤི་དང་ཡུང་ཀྲེང་དོག་པ་ད་སྐབས་ལ་ཡག་བོད་ལ་ཐེ་ཇུས་བྱས་ཨ་ཨ་ཇུན་གར་ལ་ཡག་དམག་རྒྱག་བརྒྱབ་པའི་རྗེས་ལ་ཡིན་ན་ད་བོད་ལ་ཡོང་བྱས་པ་ར་ཡུང་ཀྲེང་སྐབས་ལ་ཡག་དེ་ཚོའི་དུས་ཚོད་དེ་ཡང་འདྲ་པོ་ཅིག་རེད་ཤག་ག་ཚོད་རེད་བོད་ལ་ཡོང་ཡག་དང་ཨ་ནི་མན་ཇུ་ཕི་ཀའི་ཡག་དངོས་གནས་ཐའེ་ཝན་འགྲོ་ཡག་དུས་ཚོད་དུས་ཚོད་འདྲ་པོ་འདྲ་པོ་རེ་བྱས་ཤག་འདི་འདྲས་བྱས་བྱས་ད་ག་འདྲ། ལོ་ཉིས་བརྒྱ་མན་ཚེ། མན་ཆོད་ཅིག་ཡིན་ལེ་མིན་ལེར་ཟིན་བྱས་བསྡད་བྱས་དེའི་སྐབས་དེ། ད་ཡིན་ནའི་ལེ། གཅིག་སྟོང་བརྒྱད་བརྒྱའི་ལོ་མཇུག་ལྟ་བུ་སླེབས་དུས་ཙམ་པ། རྒྱ་ནག་གི་ཚོར་བ་ཤུགས་ཆེ་ཤོས་དེ་ག་རེ་ཟེར་ན་ད་དབྱིན་ཇི་དང་དེ་ཚོ་གང་ག་ལོ་རྒྱ་མཚོའི་སྒང་ལ་ཡར་མར་རྒྱུག་སྟེ། མཚོ་དམག་དེ་ཚོ་རྒྱ་སྐྱེད་བཏང་བྱས་ཨ་ནི་ད་རྒྱ་ནག་ལ་དཀའ་ངལ་ཞེ་པོ་སྤྲད་ཀྱི་ཡོད་རེད་འདི་ག་འདི་ལྷག་པར་དུ། ཨ་ནི་ཉི་ཧོང་གི་མེ་ཇི་གོང་མའི་སྐབས་ལ་ཡིན་ན་ཉི་ཧོང་ནང་ལོགས་སྒྱུར་བཅོས་ཞེ་པོ་ཅིག་ཆེན་པོ་ཞེ་པོ་ཅིག་བཏང་བྱས་ཡིན་ན་ཁོང་ཚོ་ནུབ་ཕྱོགས་རྒྱལ་ཁབ་སློབ་སྦྱོང་བྱས་བྱས་ཨ་ནེ་མཚོ་དམག་གཙོས་དམག་གི་སྒྲིག་གཞི་དེ་ཚང་མ་ལོག་འགྱུར་ལྡོག་བཏང་དམག་སྟོབས་ཆེ་རུ་འགྲོ་དུས་ཨ་རྒྱ་ནག་གཉིད་སད་པ་བཟོ་འདྲ་བྱས་རྒྱ་ནག་ཡ་ཡུ་རོབ་ལ་ཡ་ཡིས་དམག་གི་གྲུ་གཟིངས་བཟོས་ཡ་དང་ཨ་མཚོ་དམག་གི་གན་དེ་བཟོ་དགོས་ཀྱི་མེད་དོ་ཚོ་བྱས་བྱས་ཡིན་ན་ད་རྒྱ་ནག་གི་མཚོ་དམག་རྒྱ་སྐྱེད་བཏང་དུས་ཨ་ནེ་དངོས་གསལ་དོད་པོ་ག་རེ་ད་ཐའེ་ཝན་ས་དེ་ཕི་ཀའི་གླིང་ཕྲན་དེ་ཡིན་ན་དམག་ཇུས་དང་དེ་ཚོའི་ཐོག་ནས་དམག་དོན་གི་ཐོག་ནས་ཡིན་ན་གལ་ཆེན་པོ་ཡིན་པ་དེ་མཐོང་དུས་ཙམ་པ་ཡིན་ན། ད་འདི་ལ་དོ་སྣང་བྱེད་ཡ། ཤུགས་ཆེར་ཞིག་བཏང་ཤག་ད་ཡིན་ན་ལས་འདི་བྱས་ཡ་དེ་དུས་ཚོད་ཐུང་ཐུང་ཅིག་ལས་བྱུང་ཡོད་པ་མ་རེད་མན་ཇུའི་སྐབས་དེ་ཡིན་ནའི། དཔེར་མཚོན་བཞག་ན། གཅིག་སྟོང་བརྒྱད་བརྒྱ། དགུ་བཅུ་གོ་བཞི་ལོ་ལ་ཡ། ཉི་ཧོང་དང་རྒྱ་ནག་བར་དུ་ལ་ད་དམག་འཁྲུག་སྐྱེས་རག་ཆེན་པོ་ཞེ་པོ་ཞིག་ཨ་ནི་དེ་རྒྱ་སྐད་ནང་ལ་ཡ་ཇའ་འུ་ཀྲན་ཀྲན་ནས་སྟོང་ཨ། དེའི་ཤིང་རྟ་ལོའི་དམག་ཟེར་བྱས་བྱས་ད་སྔ་མོ་ང་རང་ཚོ་བོད་པའི་བཤད་སྲོལ་ཡོད་རེད་ཤིང་རྟ་ལོའི་དམག་དེ་ཆེན་པོ་བྱུང་པ་ར་བྱུང་བྱས་ཡིན་ན་དམག་འཁྲུག་དེའི་ནང་ལ་ཡིན་ན། ཉི་ཧོང་གིས་ད་ཐེངས་མ་དང་པོ་བལ་དེ་རྒྱ་ནག་གི་དམག་དཔུང་བལ་དེ་ཕམ་ཉེས་ཞེ་པོ་ཅིག་བཏང་པ་རེད། བཏང་བའི་རྗེས་ལ་ཡིན་ན་ཐ་མ་དེ་ད་རྒྱ་ནག་ཐབས་ཤེས་མེད་པ་མན་ཇུའི་གོང་མས་ཉི་ཧོང་དང་ཆིངས་ཡིག་བཞག་བྱས་ཡིན་ན་ཐའེ་ཝན་དེ་ད་བལ་ཉི་ཧོང་ལ་ཡང་ཕར་རྩིས་སྤྲད་ཀྱི་ཡིན་ཞེས་བྱས་ད་རྒྱ་ནག་གིས་ཉི་ཧོང་ལ་བལ་ད་དངོས་སུ་རང་ཏི་མར་ད་དེའི་སྔོན་ལ་ཡ་གཅིག་ཧོང་ཀོང་དབྱིན་ཇི་ལ་ཡ་ཡིན་ན་ལོ་དགུ་བཅུ་གོ་དགུ་ཡིན་ན་ལོ་བརྒྱ་ཐམ་པ་ཡིན་ན་སྤྲད་ཀྱི་ཡིན་ཟེར་དེ་དེ་འདྲས་མིན་པ་བྱས། རྦད་དེ་དངོས་སུ་རང་ད་ཐའེ་ཝན་དེ་ཡིན་ན་ཉི་ཧོང་གི་ཆ་ཤས་གཅིག་ཡིན་ཟེར་བྱས། ད་དེའི་ཆིངས་ཡིག་དེ་ཡིན་ན་ད་རྒྱ་ནག་གི་ལོ་རྒྱུས་ཐོག་བྱས་ན་ཞེ་དྲག་གལ་ཆེན་པོ་རེད་ཡང་ད་ཇུས་མ་ཞུ་གི་ད་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་ད་བསམ་བློའི་དང་པོ་རྙེད་ཡག་དེ་གཙོ་བོ་གཅིག་དེ་ནས་བྱུང་བ་རེད་ཁོང་ཚོས་རྒྱ་སྐད་ནང་ལ་ཡང་མ་གོན་ཐིའོ་ཡོ་ནས་སུ་དང་དེ་ཨིན་ཇིའི་ནང་ལོག་ལ་ཡང་ཤི་མོ་ནོ་ས་ཀི། ཀྱི་ཤི་མོ་ནོ་ས་ཀི་ཡི་ཨེ་ནི་ཆིངས་ཡིག་ཟེར་དེ་རེད་དེ་སྐབས་དེ་བྱས་བྱས་ད་དེ་ནས་འགོ་བཙུགས་བྱས་ཡིན་ན་ཐའི་ཝན་ལ་དངོས་སུ་ཕ་གིར་ཡག་གཞུང་བཙུགས་ཕ་གིར་ཡག་ཅིག་གི་དེང་དུས་ཀྱི་ཨེ་ནི་ས་ཆ་ཅིག་འཛིན་སྐྱོང་བྱེད་སྟངས་དེ་ཀ་བྱས་བྱས་ཡིན་ན་ད་ཉི་ཧོང་གིས་བྱས་བྱས་བསྡད་བྱས་ཡིན་ན་དམག་ཆེན་གཉིས་པའི་མཇུག་གི་བར་དུ་གང་ད་ཉི་ཧོང་གིས་ཟིན་པ་རེད་དེའི་ཟིན་ཤུལ་རིང་ག་སྤྱིར་བཏང་རྒྱ་ནག་ནང་ལོག་ལ་ཡག་ཅིག་ཐའི་ཝན་དེ་རྒྱ་ནག་གི་ཡིན་ཟེར་ཡག་གི་ཨེ་འདི་བསམ་ཚུལ་ཤུགས་ཆེན་པོ་བཏང་ད་དེ་བར་ལ་གཞུང་དཔེར་ན་ཆ་བཞག་ན་གཞུང་གཙོ་དེ་ཨེ་ནི་གོ་མིན་ཏང་གི་གཞུང་བྱུང་པ་ལ་གཞུང་གསར་པ་འདི་ཡ་གིས་སྤྱིར་བཏང་ལབ་མ་རེད་དམིགས་བསལ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ལ་ཡ་ཡིན་ན་རྒྱ་ནག་གི་ད་ལྕགས་ཕག་ལོའི་གསར་བརྗེ་བྱུང་རྗེས་མན་ཇུའི་གོང་མ་གཏོར་ཨན་རྒྱ་ནག་གི་མི་སེར་རྒྱལ་ཁབ་དེ་བཙུགས་པ་རེད་བ། འདི་བཙུགས་པའི་སྐབས་དེ་ཡིན་ན་རྒྱ་ནག་གི་རྩ་ཁྲིམས་དང་པོ་དེ་ནང་ལོག་ལ་ཡ་ད་བར་སྐབས་རྩ་ཁྲིམས་རེད། འདིའི་ནང་ལོག་ལ་ཡ་ཁོ་ཚོས་རྒྱ་ནག་ཟེར་དུས་ས་ཁོངས་ག་རེ་ཡིན་མེད་སྐོར་དུ་ཅིག་གིས་བྲིས་ཡོད་འདི་ནང་ལ་ཡ་དཔེར་ན་ཆ་བཞག་ན་རྒྱ་ནག་གི་མི་སེར་རྒྱལ་ཁབ་ཟེར་མཁན་དེ་ཨན་ཞིང་ཆེན་ཉི་ཤུ་རྩ་གཉིས་དང་འདིའི་སྒང་ལ་ཡ་ན་ཕྱི་སོག་དང་ནང་སོག་བོད་མཚོ་སྔོན་བཅས་ཡིན་ཟེར་གྱི་བྲིས་ཡོད་རེད་མི་གཞན་ཐའེ་ཝན་ཡིན་ཟེར་གྱི་བྱས་ལབ་ཡོད་མ་རེད་གཏི་མུག་གོ་ཧ་ལམ་ཅིག་ཐའེ་ཝན་དེ་རྒྱ་ནག་གི་མངའ་ཁོངས་ཡིན་པའི་སྐོར་བསམ་ཚུལ་ཤུགས་ཆེན་པོ་ག་གེ་ཡོད་མ་རེད་དཔེར་ན་ཆ་བཞག་ན་རྒྱ་ནག་དམར་ཕྱོགས་ལ་ཆ་བཞག་པ་ཡིན་ན་དུས་ཚོད་སྔ་ཤོས་ཅིག་གི་ཨ་མི་རི་ཀའི་རྩོམ་པ་པོ་ཨེ་ཀེར་སི་ནོ་ཟེར་མཁན་དེ་གིས་ཡན་ཨན་ལ་ཕྱིན་རྗེས་མའོ་ཙེ་ཏུང་ལ་ཡར་སྐད་ཆ་དྲིས་བྱས་བསམ་ཚུལ་བཏང་དེའི་གཞུག་གུ་ཁོ་རང་གིས་དེབ་ཞིག་བྲིས་ཡོད་ར་ད་དེབ་དེ་ཕལ་ཆེར་རྒྱ་ནག་གི་དེའི་སྐབས་ཀྱི་གསར་བརྗེའི་གནས་སྟངས་དང་མའོ་ཙེ་ཏུང་སྐོར་གྱི་ད་དེབ་སྐད་གྲགས་ཆེ་ཤོས་དེ་རེད་དེའི་ནང་ལ་ཡང་ཨེ་ཀེར་སི་ནོ་གིས་ཡིན་ན་པའི་མའོ་ཙེ་ཏུང་ལ་ཡང་ཐའེ་ཝན་དང་དེ་ཚོའི་སྐོར་སྐད་ཆ་དྲིས་ཙམ་པ། མའོ་གིས་ག་རེ་ལབ་ཡོད་ཟེར་ན། གལ་སྲིད་ཀོ་རི་ཡའི་མི་མང་གིས་ཡར་ལངས་བྱས་ཉི་ཧོང་ལ་ཡང་ངོ་རྒོལ་བྱས་པ་ཡིན་ན་ང་ཚོས་རྒྱབ་སྐྱོར་བྱེད་ཀྱི་ཡིན། ཨ་དེ་ག་ནང་བཞིན་ཐའེ་ཝན་ལའང་གཅིག་པ་རེད་ལབ་ཡོད་ད་ཧ་ལམ་གཅིག་གིས་མའོ་ཙེ་ཏུང་གི་སེམས་པའི་ནང་ཚོར་བར་བྱས་པ་ཡིན་ན་ཐའེ་ཝན་དེ་ཀོ་རི་ཡ་བཟོ་འདྲ་ཞིག་གང་དག་རྒྱ་མཚོའི་ཁ་འགྲམ་ཅིག་གི་གྱོ་ཉི་ཧོང་གི་འོག་ལ་ཡོད་པའི་དབང་སྒྱུར་འོག་ལ་ཡོད་པའི་ས་ཆ་གཅིག་ཡིན་པའི་བཟོ་འདྲ་ཞིག་མི་གཞན་འདི་ཐའེ་ཝན་འདི་རྒྱ་ནག་གི་ཨེ་ནི་མངའ་ཁོངས་ཡིན་ཟེར་འདི་ཞེ་པོ་ཅིག་བསམ་བློ་ཤུགས་ཆེན་མ་རེད་ད་དངོས་གནས་གར་དེ་ག་སོ་རེད་ཤུགས་ཆེན་པོ་བྱུང་བ་རེད་ཟེར་ན། དམག་ཆེན་གཉིས་པ་ཁོ་རང་མཇུག་སྒྲིལ་འགྲོ་དུས་ཙམ་པ། ཉི་ཧོང་ལ་ཡང་ཁ་གཏད་བཅའ་ཡག་ཆེད་དུ་ཡིན་ན་མཐུན་གྲོགས་རྒྱལ་ཁབ་དེ་ཚོས་ཕ་གིར་ཨ་ད་ཨི་ཇིབ་ཀྱི་རྒྱལ་ས་ཁེ་རོ་ཟེར་མཁན་དེ་ལ་ཡང་ཨ་ནི། ཚོགས་འདུ་ཚོགས་པ་རེད་ཚོགས་བྱས་ད་དམག་ཆེན་གཉིས་པ་མཇུག་བསྒྲིལ་བའི་རྗེས་ལ་ཡིན་ན་ག་འདྲས་བྱེད་དགོས་ཡོད་མེད་སྐོར་ལ་ཡང་འཆར་གཞི་བཏོན་པའི་སྐབས་དེ་ད་ཉི་ཧོང་ཕམ་ཉེས་འགྲོ་རྒྱུ་ཡིན་པ་གཏན་འཁེལ་བ་རེད་ཕམ་ཉེས་བཏང་དགོས་ཀྱི་རེད་ཨ་ཉི་ཧོང་གིས་ཟིན་བསྡད་པའི་ས་ཆ་དེ་ཚོ་ག་འདྲས་བྱས་བྱས་ཕར་ཚུར་ད་སུ་ལ་དབང་དགོས་ཡོད་མེད་ཀྱི་བཤད་དུས་ཨ་གཞི་ནས། གལ་སྲིད་ཉི་ཧོང་དེ་ཕམ་ཉེས་བཏང་ཐུབ་པ་ཡིན་ན་ཉི་ཧོང་དེ་ཕར་ཕྱིན་ཚར་སོང་ནས་ཨ་ནི་ཐའེ་ཝན་དེ་ཡིན་ན་ཨ་ནི་རྒྱ་ནག་མངའ་ཁོངས་ཡིན་ཟེར་ད་ལྟ་དེའི་སྐབས་ལ་ཡང་ཡིན་ན་རྒྱ་ནག་ཁོ་རང་ཚོའི་གོ་མིན་ཏང་གི་ད་དེ་ཚོའི་རྩིས་རོ་བ།

དུས་ཚོད་ལོ་བཞི་སྟེ་སྤྱིར་ང་དངོས་གནས་ད་རྒྱ་ནག་དང་འབྲེལ་བྱས་བསྡད་ཡག་དུས་ཚོད་འདི་གང་ལྟར་དུས་ཚོད་འདི་འདི་ཐུང་ཐུང་ད་གཅིག་ལས་བྱུང་ཡོད་མ་རེད་བཞི་བཅུ་ཞེ་དགུའི་རྗེས་ལ་ཡིན་ན་ཅེ་སྟོད་ཅང་ཅེ་ཧྲི་ཕེ་ཁའི་བོད་ཆེན་ཡང་ད་རྒྱ་ནག་སྐམ་ས་ཆེན་པོ་དེ་ཡིན་ན་མར་ཤོག་གེ་སེམས་ཡང་ད་གང་ལྟར་ཅིག་གཉིས་ཆ་ཡིན་ས་ག་བྱས་མ་གཏོགས་གང་ལྟར་མཚོ་བར་དུ་བས་ལོ་ག་བསྐྱལ་ཅིག་བསྡད་པ་རེད་བྱས་ཙང་ཀ་ད་ལྟ་ངས་གོང་ལ་ངོ་སྤྲོད་ཞུས་པའི་ལོ་རྒྱུས་གང་ལྟར་ད་ཅིག་སྟབས་བདེ་པོ་ཅིག

དངོས་གནས་ད་རྒྱ་ནག་སྐམ་ས་ཆེན་པོ་དང་ད་འབྲེལ་བ་བྱས། མཉམ་དུ་བྱས་ཏེ་ངས་དེང་བཞུགས་ནས་ཕྱི་ཕྱིར་བྱས་བྱས་ཡིན་ན་གཅིག་སྟོང་དགུ་བརྒྱ། ཨ་ནི་བཞི་བཅུ་ཞེ་ལྔ་ནས་བཞི་བཅུ་ཞེ་དགུའི་བར་དུ་ལ་ད་ག་ད་ལོ་བཞི་ཙམ་གཅིག་མི་ཤི་གེ་གེ་བྱུང་ཡོད་མ་རེད་དེ་འདྲ་སོང་ཙང་ཁྱོན་ཡོངས་ནས་བསམ་བཏང་པ་ཡིན་ན་ད་ལྟ་ཐའེ་ཝན་ནང་ལོགས་མི་མང་ཚོས་ད་ཅིག་རྒྱ་ནག་དང་གཅིག་སྒྲིལ་བྱེད་ཡ་འདོད་པ་མེད་པ་དང་རང་བཙན་བྱེད་ཡ་འདོད་པ་ཡོད་པ་འདི་ད་ལྟའི་འདོད་པ་གཅིག་པོ་མ་ཡིན་པ་དངོས་གནས་གལ་སྲིད་ལོ་རྒྱུས་ཟེར་དེ་གལ་ཆེན་པོར་བྱེད་ན་ད། ལོ་རྒྱུས་ཐོག་ལ་བཤད་པ་ཡིན་ནའང་དངོས་གནས་ཐའེ་ཝན་ས་དེ་ད་རྒྱ་ནག་གི་མངའ་ཁོངས་མ་ཆགས་པ་བྱས་སོ་སོར་བསྡད་ཡག་གི་ཁོའི་ཆ་རྐྱེན་དང་རྒྱུ་མཚན་དང་དགོས་པ་དང་ག་འདི་བལྟས་པ་ཡིན་ནའང་ཡོད་མགྱོགས་ཅིག་རེད་བསམ་གྱི་འདུག་བྱས་ཙང་ད་དེ་རིང་ང་ཚོའི་བསྐྱར་ཞིབ་ཀྱི་ལས་རིམ་འདི་ད་ག་མཇུག་བསྒྲིལ་གྱི་ཡིན་ཨ་ནི་དེ་རིང་ཁ་སང་ང་ཚོའི Podcast ཚང་མ་བླུགས་ཡིན་ན Spotify ཟེར་དེ་ནང་ལ་ཡོད Spotify ནང་ལོགས་ལ་ཡར་ཕེབས་བྱས་ཡིན་ན་བོད་ཡིག་ཐོག་ལ་ཡ།